ཉེ་ཆར་ཕྱི་ཚེས་ཉི་ཤུ་རྩ་དྲུག་གི་ཉིན་ཨུ་རུ་སུའི་ཝཱ་གི་ནར་གླས་དམག་ཚོགས་པའི་འགོ་ཁྲིད་ཡེབ་གེ་ནི་པི་རི་གོ་ཤིན་གྱིས་རྒྱལ་ས་མོ་སི་ཀོར་དམག་བཏང་ནས་རྒྱལ་སྲུང་བློན་ཆེན་སེར་གེ་ཤོ་གུ་དང་དམག་དཔུང་སྤྱི་ཁྱབ་བཀོད་འདོམས་པ་དམག་སྤྱི་ཇི་རཱ་སི་ཕོབ་གཉིས་མགོ་རྟིང་སློག་རྒྱུ་ཡིན། ཁོང་གཉིས་ཀ་འཇོན་ཐང་མི་འདུག་ཨ་ནི་ཁོ་རང་གཉིས་ཀས་དེ་ཝཱ་གི་ནར་གླས་དམག་ཚོགས་པའི་དམག་ལ་མདེའུ་དང་མཚོན་ཆ་དེ་ནས་དམག་རྒྱག་གི་མཐུན་རྐྱེན་དེ་ཚོ་སྤྲོད་ཀྱི་མི་འདུག། མཚམས་རེར་ཨུ་རུ་སུའི་གཞུང་དམག་གིས་འཕུར་མདེལ་བརྒྱབ་ནས Wagner གླས་དམག་ཚོགས་པའི་འཐབ་མོ་བ་ཚོ་གསོད་ཀྱི་འདུག་ཟེར་དེ་འདྲ་བྱས་ནས་ནི་ལམ་ལྷོང་མ་བྱུང་བའི་གྱེན་ལོག་ཅིག་བྱས་པ་རེད། གྱེན་ལོག་དེའི་རྗེས་སུ་སྲིད་འཛིན་ཕུའུ་ཀྲིན་གྱིས་ད་གྱེན་ལོག་དེ་འབྲེལ་བ་ཡོད་སྲིད་པའི་དོགས་གཞིའི་འོག་དམག་སྤྱི་མང་པོ་ཞིག་གནས་དབྱུང་གཏོང་གི་ཡོད་པའི་གནས་ཚུལ་རབ་དང་རིམ་པ་ཞིག་ཐོན་ཡོད་པ་རེད། ད་དང་པོ་དེ་ལ་ཕྱི་ཟླ་བདུན་པའི་ཚེས་བཅུ་དྲུག་ཉིན་དབྱིན་ཇིའི་ཉིན་རེའི་སྦྲག་འཕྲིན་གསར་ཁང་གིས་གནས་ཚུལ་སྤེལ་བ་ལྟར་ན། ཕུའུ་ཀྲིན་གྱིས་དམག་དཔོན་ཚོའི་གྲས་སུ་དགྲ་བོ་རྩ་མེད་གཏོང་གི་ཡོད་དེ་ནས་ཁྲེལ་མེད་བྱེད་མཁན་ཚོ་རྩ་མེད་གཏོང་གི་ཡོད་ཟེར་ནས་དམག་དཔོན་མང་པོ་ཅིག་གོ་གནས་ཕབ་པའམ་མེད་པར་གཏོང་གི་འདུག་ཟེར་གནས་ཚུལ་སྤེལ་འདུག་གལ་སྲིད་ཨེ་ནས་གནས་ཚུལ་སྤེལ་བ་དེ་བདེན་པ་ཡིན་ན་ད་ལྟའི་བར་དུ་ད་ཕུའུ་ཀྲིན་གྱིས་དམག་སྤྱི་བཅུ་གཅིག་ཨེ་ནས་གནས་དབྱུང་བཏང་བའམ་ཡང་ན་ལས་མཚམས་འཇོག་ཏུ་བཅུག་པས་བཅུག་པ་ཡང་ན་དེ་མིན་ན་བཀག་ཉར་བྱས་པ་དང་གར་སོང་ཆ་མེད་དུ་གྱུར་ཡོད་པའི་གནས་ཚུལ་ཐོན་འདུག་ཕྱི་ཟླ་བདུན་པའི་ཚེས་བཅུ་གསུམ་གྱི་ཉིན་མོ་དེ་ཡོ་རོབ་རླུང་འཕྲིན་ཁང་གིས Wall Street ཚགས་པར་གྱིས་གནས་ཚུལ་བཏོན་པ་དེ་ལུང་འདྲེན་བྱས་ནས་གནས་ཚུལ་སྤེལ་བ་ལྟར་ན། ཕུའུ་ཀྲིང་གིས་དམག་དཔོན་བཅུ་གསུམ་ཨེ་ནས་བཀག་ཉར་བྱས་པ་དང་དམག་དཔོན་བཅོ་ལྔ་ཨེ་ནས་གནས་དབྱུང་བཏང་ནས་ཞིབ་འཇུག་བྱེད་ཀྱི་འདུག་ཟེར་དེ་འདྲ་གནས་ཚུལ་ཅིག་སྤེལ་འདུག་ད་ཨུ་རུ་སུའི་དམག་དཔོན་དེ་དག་གི་གྲས་ནས་ཨེ་ནས་གོ་གནས་ཕབ་པ་དང་དེ་ནས་ད་མེད་པར་གྱུར་མཁན་དང་པོ་དེ་ལོ་ལྔ་བཅུ་ང་དྲུག་ལ་སོན་པའི་དམག་སྤྱི Sergei སུ་རོ་བྷི་ཁིན་ཟེར་བ་དེ་རེད། ད་ཁོ་རང་ལ་མཚོན་པ་ཡིན་ན་གཅིག་གཏན་ནས་གཅིག་ཡ་ང་སྙིང་རྗེ་མེད་པ་དང་དེ་ནས་གདུག་རྩུབ་ཆེ་བའི་ཨེ་ནས་དམག་སྤྱི་ཅིག་རེད། ཁོ་ལ་དེ་ཡོངས་གྲགས་སུ་ཨེ་ནས་ཨུ་རུ་སུ་གི་དམག་སྤྱི་ཤན་པ་ཟེར་དེ་འདྲ་མིང་ཡང་བཏགས་ཡོད་པ་རེད། ད་ཡུ་ཁི་རན་གྱི་དམག་འཁྲུག་སྐབས་སུ་ཨུ་རུ་སུའི་དམག་དཔུང་སྤྱི་ཁྱབ་བཀོད་འདོམས་པའི་གོ་གནས་དེ་འཁུར་ཡོད་པ་རེད། ད་ད་ལྟ་བར་དུ་ཁོ་རང་མཐོང་ཐོས་མེད་པར་ཟླ་བ་གཅིག་ལྷག་འགྲོ་གི་ཡོད་པ་རེད། དམག་སྤྱི་སུ་རོ་བྷི་ཀིན་གྱིས་པི་རི་གོ་ཤིན་ལ་གྱེན་ལོག་བྱ་རྒྱུའི་འཆར་གཞི་ཡོད་པ་སྔོན་ནས་ཤེས་རྟོགས་བྱུང་ཡོད་པ་རེད་ཟེར་སྐད་ཆ་ཅིག་གོ་གི་ཡོད་རེད་ད་མི་ཚང་མས་ནི་ད་ཁོ་རང་སྦད་དེ་མཐོང་ཐོས་མེད་པར་གྱུར་ཡོད་པ་དེ་ཁོ་རང་འདྲི་གཅོད་བྱེད་ཀྱི་ཡོད་པ་རེད་ཟེར་བ་དང་ཡང་ན་བཙོན་ནང་བཅུག་ཡོད་པ་རེད་ཟེར་བ་དང་ཨེ་ནས་མི་ཁག་གཅིག་གིས་ནི་ད་དམག་སྤྱི་སྦད་དེ་བསད་ཚར་བ་རེད་ཁོ་ཡོད་མ་རེད་ཟེར་དེ་འདྲ་སྦད་དེ་ད་གནས་ཚུལ་འདྲ་མི་འདྲ་མང་པོ་ཞིག་ཐོན་གྱི་འདུག་དམག་སྤྱི་སུ་རོ་བྷི་ཀིན་གྱི་ཆེད་ལས་དེ་ཐོག་མ་ནས

ཨུ་རུ་སུའི་དམག་དཔུང་ཚང་མ་ད་ཀྲི་ནི་པུ་རོ་གཙང་པོའི་ཕར་ཕྱོགས་ལ་འཐེན་དེ་ནས་བཟུང་སྟེ་ད་ད་ལྟའི་བར་དུ་གཅིག་ཨ་རི་གི་ཕི་ལོ་རི་དཱ་མངའ་སྡེ་གི་རྒྱ་ཁྱོན་ཆེ་ཆུང་དེ་འདྲ་གི་ས་ཆ་གཅིག་གི་སྦད་དེ་ད་ས་འོག་ཚང་མ་འབར་མདེལ་སྦས་ནས་ཡུ་ཁུ་རེན་གི་དམག་མི་མདུན་སྐྱོད་བྱེད་མི་ཐུབ་པ་དང་དེ་ནས་ས་དོང་བྲུས་དེ་ནས་འགོག་རྡོ་བསླངས་དེ་འདྲ་བྱས་ནས་ལྕགས་ཁྲབ་འཁོར་ལོ་དེ་འདྲ་ཐར་མི་ཐུབ་པའི་དེ་འདྲ་ཐབས་ཇུས་དེ་ཚང་མ་ཁོ་རང་གི་ཐབས་ཇུས་རེད། ད་ལྟའི་བར་དུ་ཨུ་རུ་སུ་ཡང་དམག་མི་གི་ནང་ན་དམག་སྤྱི་སུ་རོ་བྷི་ཁིན་ལ་རྦད་དེ་བརྩི་མཐོང་ཆེན་པོ་དང་དེ་འདྲ་བྱེད་གི་འདུག་དེ་གཅིག་རེད། ད་དེ་ནས་དམག་སྤྱི་གཞན་པ་ཞིག་ཕྱི་ཟླ་བདུན་པའི་ཚེས་བཅུ་དྲུག་གི་ཉིན་མོ་དེ་དབྱིན་ཇིའི་ཉིན་རེའི་བསྒྲགས་འཕྲིན་གསར་ཁང་གིས་ནི་གནས་ཚུལ་སྤེལ་བ་ལྟར་ན་དམག་སྤྱི་ཕོ་པོབ་ཟེར་བ་དེ་རེད། ཁོ་རང་ཨུ་རུ་སུའི་དམག་སྡེ་ཨང་ལྔ་བཅུ་ང་བརྒྱད་པའི་འགོ་ཁྲིད་ཡིན་པ་དང་དེ་ནས་ད་ཁོ་རང་གར་སོང་ཆ་མེད་དུ་གྱུར་བའི་བདུན་ཕྲག་གཉིས་འགྲོ་གི་འདུག་ཁོང་གིས་དྲ་ལམ་ཨ་ནེ་སྒྲ་སྐད་ཀྱི་ལམ་ནས་ག་རེ་ཟེར་ཡོད་རེད་ཟེར་ན། ང་ཚོ་ཡུ་ཁུ་རེན་གྱི་དམག་གིས་ཚུར་རྒོལ་བྱས་ནས་དམག་དེ་ཕམ་མེད། ང་ཚོ་མཐོ་རིམ་འགོ་ཁྲིད་ཚོས་རྒྱབ་སྐྱོར་མ་བྱས་པ་དང་ལམ་སྟོན་མ་བྱས་པ། དམག་རྒྱག་གི་མཐུན་རྐྱེན་མེད་པ་སོགས་ལ་བརྟེན་ནས་དམག་ཕམ་པ་རེད། ངས་རང་གི་བདེ་འཇགས་ལ་བསམ་བློ་བཏང་ནས་ཁ་བཙུམ་པ་དང་མཐོ་རིམ་འགོ་ཁྲིད་ཚོ་ཉན་འདོད་ཡོད་པ་རྐྱང་རྐྱང་བྱས་ནས་བསྡད་པའམ་ཡང་ན་སྐད་ཆ་བདེན་པ་དེ་བཤད་རྒྱུའི་གདམ་ག་གཉིས་ལས་མི་འདུག་ངས་སྐད་ཆ་བདེན་པ་དེ་མ་བཤད་ན། དམག་སར་བསད་པའི་ནི་འཐབ་གྲོགས་འདས་པོ་དེ་ཚོར་ལས་རྒྱུ་འབྲས་འགྲོ་གི་མ་རེད། ང་ཚོའི་མཐོ་རིམ་འགོ་ཁྲིད་དེ་ཚོ་གོ་བརྡ་འཕྲོད་རྒྱུ་ཧ་ཅང་ཁག་པོ་འདུག་ཟེར། ད་ཕུའུ་ཀྲིན་དང་རྒྱལ་སྲུང་བློན་ཆེན་དེ་ནི་དམག་དཔུང་སྤྱི་ཁྱབ་བཀོད་འདོམས་པ་ཚོའི་ནི་དམག་འཐབ་ཀྱི་སྲིད་ཇུས་དེ་སྐྱོན་བརྗོད་བྱས་ནས་ཁོ་རང་གར་སོང་ཆ་མེད་དུ་གྱུར་པ་རེད་གོ་གནས་ཕབ་པ་རེད། དམག་སྤྱི་ཕོ་པོབ་ཀྱི་ཆུང་མས་ངའི་ཁྱོ་གས་ཕུའུ་ཀྲིན་གི་ནི་དམག་འཐབ་སྲིད་ཇུས་ལ་སྐྱོན་བརྗོད་བྱས་པའི་རྗེས་སུ་ནི་གློ་བུར་དུ་གར་སོང་ཆ་མེད་དུ་གྱུར་སོང། ད་ལྟ་ཁོ་ངའི་ཁྱོ་ག་གང་དུ་ཡོད་མེད་ངས་ཤེས་ཀྱི་མེད་ཟེར་འདུག་ཁོ་པ་གནས་དབྱུང་བཏང་བ་ཨུ་རུ་སུའི་གཞུང་གིས་ནི་ཁྱབ་བསྒྲགས་བྱས་ཀྱང་བཀག་ཉར་བྱས་ཡོད་པ་ངོས་ལེན་བྱེད་ཀྱི་མི་འདུག་དམག་སྤྱི་པོ་ཕོ་གནས་དབྱུང་བཏང་བའི་རྗེས་སུ་ཡུ་ཁུ་རེན་གྱི་དམག་ས་ཁག་ཏུ་ཨུ་རུ་སུའི་དམག་དམག་གི་འགོག་རྒོལ་གྱི་ནུས་པ་དེ་ཆུང་དུ་ཕྱིན་ཡོད་པ་དང། དེ་ནས་དམག་སྤྱི་ཁོ་རང་རྦད་དེ་ཨུ་རུ་སུའི་དམག་དཔུང་དང་མཉམ་དུ་སྐྱིད་སྡུག་མཉམ་མྱོང་བྱས་ནས་དམག་མི་གི་རྦད་དེ་བརྩི་བཀུར་ཆེན་པོ་ཡོད་པའི་དམག་སྤྱི་ཅིག་རེད། ད་དེ་ནས་ཕུའུ་ཀྲིན་གྱིས་གནས་དབྱུང་བཏང་བའི་དམག་སྤྱི་གཞན་པ་ཞིག་ལོ་དྲུག་ཅུ་ཐམ་པ་སོན་པའི་ནི་དམག་སྤྱི་ནེ་ཁོ་ལའེ་ཨོ་གོ་སི་ཐོ་བྷ་ཟེར་བ་ཁོ་རང་རེད། ཁོ་རང་ཨུ་རུ་སུའི་མཁའ་འབབ་དམག་དཔུང་ད་མཁའ་འབབ་དམག་དཔུང་ཟེར་དུས་གནམ་གྲུའི་ནང་ནས་མར་ད་མཆོངས་ཡོང་བའི་སྟེང་གི་དམག་དཔུང་དེ་ཟེར་གྱི་ཡོད་རེད། ཨུ་རུ་སུའི་མཁའ་འབབ་དམག་དཔུང་ཨང་བཞི་པའི་ནི་བཀོད་འདོམས་པ་དེ་རེད། ཁོ་རང་ལ་ནི་ཡུ་ཁུ་རེན་གྱི་དཔུང་ངོ་རྒོལ་དེ་འགོག་ཐུབ་མ་སོང་ཟེར་ནག་ཉེས་བཙུགས། དམག་སྤྱི་གོ་སི་ཐེབ་ཀྱི་ནི་སྲུང་སྐྱོབ་བྱ་ཡུལ་རྣམས་མཚོ་ནག་མངའ་ཁུལ་གྱི་ནི་མཚོ་འགྲམ་དང། Crimea གླིང་ཟུར་དེ་ནས Zaporizhzhia མངའ་ཁུལ་དེ་ཚོ་རེད། ད་དེ་ནས་བདུན་ཕྲག་གཉིས་ཀྱི་སྔོན་དུ་ཡུ་ཁུ་རེན་གྱི་དམག་མི་ཡིས་ནི་དབྱིན་ཇི་གིས་སྤྲད་པའི་འཕུར་མདེལ་བརྒྱབ་ནས་ལོ་ལྔ་བཅུ་ང་གཅིག་ལ་སོན་པའི་ཨུ་རུ་སུའི་ཡ་དམག་སྤྱི Oleg Tsokov ཟེར་བ་ཅིག་དམག་དཔུང་བཀོད་འདོམས་ཁང་ནས་བསད་འདུག་ད་སྤྱིར་བཏང་བྱས་པ་ཡིན་ན་དམག་འཁྲུག་ཕལ་ཆེ་བའི་སྐབས་སུ་དམག་དཔོན་གསོད་ཀྱི་ཡོད་པ་དེ་ཧ་ཅང་གི་ཉུང་ཉུང་རེད། ད་དམག་འཁྲུག་གི་སྐབས་དེར་དམག་དཔོན་ཡོད་ས་གི་བཀོད་འདོམས་ཁང་དུ་དགྲ་བོས་མཐའ་བསྐོར་དེ་ནས་དམག་རྦད་དེ་ཕམ། དེ་འདྲ་མ་བྱས་ན་དམག་སྤྱི་དེ་ཚོ་རྦད་དེ་སྲོག་སྐྱོན་ཕོག་གི་ཡོད་པ་ཧ་ཅང་ཉུང་ཉུང་རེད། ཡིན་ན་ད་ཡུ་ཁུ་རེན་གི་ས་ཐོག་གི་ཨུ་རུ་སུའི་དམག་དཔུང་བཀོད་འདོམས་པ་ནི་གཅིག་བསད་པ་འདི་ད་ཨུ་རུ་སུ་གི་མཐོ་རིམ་དམག་སྤྱི་ཚོ་ཡི་ནར་དེ་སྲུང་སྐྱོབ་གི་མཐུན་རྐྱེན་འདྲ་དེ་ཡག་པོ་མེད་པ་དེ་མཚོན་གི་འདུག་ཟེར་ནས་གསར་འགྱུར་ནང་མང་པོ་ཐོན་ཡོང་གི་འདུག།

ཕྱི་ཟླ་བདུན་པའི་ཚེས་བཅོ་བརྒྱད་ཀྱི་ཉིན་མོ་འདི་གྷིར་ཁིན་གྱིས་ནི་ཏར་འཕྲིན་དྲ་ལམ་ལ་ཕུ་ཏིན་ལ་འཇོན་ཐང་མི་འདུག་ལ་ད་ག་ནང་བཞིན་ཁོ་རང་གི་འགན་འཁྲི་ལེན་ཐུབ་ཀྱི་མི་འདུག་ཁོ་རང་གི་སྲིད་དབང་དེ་ནི་འཇོན་ཐང་ཡོད་པ་དང་དེ་ནི་འགན་འཁྲི་ལེན་པའི་མི་གཅིག་ལ་རྩིས་སྤྲོད་བྱས་ན་ཡག་པོ་འདུག་ཟེར་དེ་འདྲ་མཆན་བྲིས་དེ་ནས་མཆན་དེ་མི་འབུམ་བདུན་དང་ཁྲི་ཚོ་དྲུག་ལྷག་གིས་ཀློག་ཡོད་པའི་དེ་འདྲ་གནས་ཚུལ་ཐོན་འདུག་དེ་ལ་བརྟེན་ནས་གྷིར་ཁིན་འཛིན་བཟུང་བྱས་འདུག་གྷིར་ཁིན་ལ་ཆ་བཞག་པ་ཡིན་ན་ཉིས་སྟོང་བཅུ་བཞི་ལོའི་ཨུ་རུ་སུས་ཡུ་ཀེ་རེན་གྱི་ཁི་རི་མེ་ཡ་གླིང་ཟུར་བཙན་འཕྲོག་བྱས་པའི་སྐབས་དེ་ཡུལ་དམག་སྒྲིག་འཛུགས་བྱས་ནས་ནི་ཨུ་རུ་སུ་གི་དམག་ག་རྒྱབ་སྐྱོར་བྱས་དེ་འདྲ་འདྲ་གཅིག་རེད་དེ་ནས་ཉིས་སྟོང་བཅུ་བཞི་ལོར་མ་ལེ་ཤི་ཡའི་ནི་འགྲུལ་སྐྱེལ་གནམ་གྲུ་ཨེམ་ཨེཆ་བཅུ་བདུན་དེ་ཡུ་ཀེ་རེན་གྱི་ཤར་ཕྱོགས་བརྒྱུད་ནས་མཁའ་ལམ་ན་འཕུར་རིང་འགྲོ་གི་ཡོད་པའི་སྐབས་དེ་སྐབས་དེའི་ཡུལ་དམག་གི་མགོ་ཁྲིད་གྷིར་ཁིན་གྱིས་ནི་འཕུར་མདེལ་བརྒྱབ་ནས་ནི་མ་ལེ་ཤི་ཡའི་འགྲུལ་སྐྱེལ་གནམ་གྲུ་དེའི་ནང་གི་གནམ་གྲུ་གི་ལས་བྱེད་པ་དང་འགྲུལ་བ་བཅས་ཁྱོན་བསྡོམས་མི་ཉིས་བརྒྱ་དགུ་བཅུ་གོ་བརྒྱད་བསད་པའི་ནག་ཉེས་དེ་ཁོ་རང་ཕོག་དེ་ནས་རྒྱལ་སྤྱིའི་ཉེས་དོན་ཁྲིམས་ཁང་གིས་ནི་གྷིར་ཁིན་དཔེ་ད་འཛིན་བཟུང་བྱས་ནས་རྒྱལ་སྤྱིའི་ཉེས་དོན་ཁྲིམས་ཁང་ང་དཔེ་ད་རྩིས་སྤྲོད་བྱ་དགོས་ཟེར་དེ་འདྲ་གི་མི་གཅིག་རེད། ད་ཨུ་རུ་སུའི་སྲིད་འཛིན་ཕུའུ་ཀྲིན་གྱི་ནི་དམག་འཐབ་སྲིད་ཇུས་དེ་སྐྱོན་བརྗོད་བྱེད་མཁན་ད་མི་དམངས་དཀྱུས་མ་དང་དེ་ནས་ད་དམག་དཔོན་དེ་ཚོ་དཔེ་ད་བཀག་ཉར་བྱས་པ་དང་དེ་ནས་གནས་དབྱུང་བཏང་བ། ཡང་ན་དཔེ་ད་འདྲི་གཅོད་བྱེད་ཀྱི་ཡོད་པའི་གནས་ཚུལ་རབ་དང་རིམ་པ་ཅིག་ཐོན་གྱི་ཡོད་པ་རེད་དེ། སྔ་མ་དང་བསྡུར་ན་ཕུའུ་ཀྲིན་གྱི་དབང་ཐང་དེ་ཤུགས་ཆེན་པོ་ཅིག་ཉམས་འདུག་ཨུ་རུ་སུའི་མི་རིགས་རིང་ལུགས་པ་དེ་ཚོ་དཔེ་ད་ཕུའུ་ཀྲིན་ལ་གཏན་ནས་མ་དགའ་བར་གྱུར་གྱི་འདུག་དེ་འདྲ་གནས་ཚུལ་མང་པོ་ཅིག་ཐོན་གྱི་འདུག་ད་ཉི་མ་གཉིས་གསུམ་ཅིག་གི་གོང་དེ་ཨ་རིའི་ཝ་ཤིང་ཏོན་ཡིག་ཟམ་ཚགས་པར་ལ་གནས་ཚུལ་ཐོན་པ་ལྟར་ན། ཉེ་ཆར་ད་གྱེན་ལོག་བྱས་པའི་སྐབས་དེ་ནི་ཆུ་ཚོད་མང་པོ་བུ་ཀྲིན་བེད་དུ་ཅི་བྱ་གཏོལ་མེད་དུ་གྱུར། བེད་ད་གཤམ་འོག་དམག་དཔོན་ཚོས་ནི་ས་གནས་ཁག་གི་ནི་ད་བྷི་རི་གོ་ཤིན་གྱི་གྱེན་ལོག་དམག་དཔུང་དེ་མདུན་བསྐྱོད་བྱས་ནས་ཡོང་གི་འདུག་ད་ང་ཚོས་འགོག་དགོས་ཀྱི་རེད་དགོས་ཀྱི་མ་རེད་ནི་ཁོ་ལ་དམག་རྒྱག་དགོས་ཀྱི་རེད་དགོས་ཀྱི་མ་རེད་ཟེར་སྐད་ཆ་དྲིས་པའི་སྐབས་དེ་བུ་ཀྲིན་གྱིས་ལན་རྒྱག་མ་ཐུབ་པར་བེད་ད་ཧོན་ཐོར་བེད་དུ་ཅི་བྱ་གཏོལ་མེད་བྱས་ནས་བུ་ཀྲིན་ཆུ་ཚོད་མང་པོ་ལུས་འདུག་ང་ཚོས་དཔེ་ད་ཁྱེད་ཚོའི་དེ་ཕུ་ཀྲིན་དཔེ་ད་མི་དྲག་པོ་དང་ཨ་ནི་འཇོན་ཐང་ཅན་དེ་འདྲ་ཅིག་མཐོང་བ་ཡོད་པ་རེད་དོན་དམ་པར་དེ་འདྲ་ཅིག་ནི་རྩ་བ་ཉིད་ནས་ཕུ་ཀྲིན་དཔེ་ད་དེ་འདྲ་མི་འཇོན་པོ་ཡོད་པ་རེད་དེ་འདྲ་ཅིག་རེད་མི་འདུག་ཟེར་དེ་འདྲ་ཨུ་རུ་སུའི་སྲིད་འཛིན་ལས་ཁུངས་ཀྱི་ནང་ཁོངས་ཀྱི་མི་དེ་ཚོས་ཝ་ཤིང་ཏོན་ཡིག་ཟམ་ཚགས་པར་གྱི་གསར་འགོད་པར་གནས་ཚུལ་མཁོ་སྤྲོད་བྱས་པའི་དེ་འདྲ་གནས་ཚུལ་ཅིག་ཐོན་འདུག། གནས་ཚུལ་ད་ག་རང་གི་ནང་ན་ནི་བྷྲི་གོ་ཤིན་གྱི་དམག་དཔུང་གྱེན་ལོག་པ་མོ་སི་ཀོ་དཔུང་སྐྱོད་བྱེད་པའི་སྐབས་དེ་ཨུ་རུ་སུ་གྱི་དམག་དཔོན་མང་པོ་ཅིག་གིས་ང་ཚོ་ཕུ་ཏིན་གྱི་ཤོག་ཁ་ལང་གི་མིན་ད་བྷྲི་གོ་ཤིན་གྱི་ཤོག་ཁ་ལང་གི་མིན་ང་ཚོ་བར་གནས་བྱས་ནས་འདུག་གི་ཡིན་ཟེར་དམག་དཔོན་མང་པོ་ཅིག་གིས་དེ་འདྲ་བྱས་ནས་བསྡད་འདུག་ཟེར་གནས་ཚུལ་དེ་འདྲ་ནང་ཁོངས་ཀྱི་གནས་ཚུལ་མཁོ་སྤྲོད་བྱས་འདུག། དེ་ནས་དམག་དཔོན་གཅིག་གིས་ནི་བུ་རི་གོ་ཤིང་གི་དམག་དཔུང་གྱེན་ལོག་དམག་དཔུང་དེ་མོ་སི་ཀོ་དཔུང་སྐྱོད་བྱེད་ཀྱི་ཡོད་པའི་སྐབས་དེ་དམག་དཔོན་གཅིག་གིས་ཁོ་རང་གི་གྲོགས་མོ་ཁ་པར་ཐེངས་བཞི་བཅུ་ཐམ་པ་བཏང་ནས་ནི་ཁོ་གཉིས་ཕན་ཚུན་སྐད་ཆ་བཤད་ཡུལ་དེ་འདྲ་བྱས་འདུག་ནི་སྐབས་དེ་དུས་ཁོ་རང་གི་ལས་རོགས་དམག་དཔོན་གཅིག་ག་ཁ་པར་ཐེངས་གཅིག་ལས་ནི་བཏང་མི་འདུག་དེ་འདྲ་བལྟས་པ་ཡིན་ན། པྲི་གོ་ཤིན་གྱི་གྱེན་ལོག་དམག་དཔུང་དེ་མོ་སི་ཁོ་དཔུང་འཇུག་བྱེད་ཀྱི་ཡོད་པ་དང་ཨུ་རུ་སུ་གི་དམག་དཔོན་མང་པོ་ཅིག་གིས་རྒྱབ་སྐྱོར་ཡོད་པ་དང་མོས་མཐུན་ཡོད་པ་དེ་འདྲ་མཚོན་གྱི་འདུག་ཟེར་དེ་འདྲ་གནས་ཚུལ་ཐོན་འདུག་ད་ཝེ་གི་ནར་གླས་དམག་ཚོགས་པས་ཕུའུ་ཀྲིན་ལ་གྱེན་ལོག་བྱེད་དགོས་པ་ག་རེ་རེད་ཟེར་ན་དེ་ལ་རྒྱུ་མཚན་འགའ་ཞིག་བགྲང་གི་འདུག་ད་ཡུའུ་ཁུ་རེན་གྱི་དམག་ས་ཁག་ཏུ་བསད་རྨས་བྱུང་བའི་དམག་མི་མང་ཆེ་བ་དེ་དཱ་གྷི་སི་ཐན་གྱི་ཁ་ཆེའི་གྲངས་ཉུང་མི་རིགས་རེད། དེའི་རྗེས་ནི་བུ་རི་ཡཱ་ཏུ་དང་ཐུ་བ་གྷལ་མུག་སོགས་ད་སོག་རིགས་ནང་པ་ཚོ་རེད། ཨུ་རུ་སུའི་དམག་མི་ད་ཡུ་ཁུ་རེན་གྱི་དམག་ས་ཁག་ཏུ་བསད་རྨས་བྱུང་བ་བརྒྱ་ཆ་བགོ་བ་ཡིན་ན། Wagner གླས་དམག་ཚོགས་པའི་འཐབ་མོ་བ་བསད་རྨས་བྱུང་བ་དེ་མང་ཤོས་རེད་ཟེར་དེ་འདྲ་གནས་ཚུལ་གཅིག་ཐོན་འདུག་ཕྱི་ཟླ་བདུན་པའི་ཚེས་ཉི་ཤུའི་ཉིན་མོ་དེ་གཟའ་འཁོར་གསར་འགྱུར་དུས་དེབ་ཀྱི་ནང Prigozhin གྱིས་ད་ཁྱོན་བསྡོམས་ད་ལྟའི་བར་དུ་དེ་ནས་ཡུ་ཁུ་རེན་གྱི་དམག་ས་ཁག་ཏུ Wagner གླས་དམག་ཚོགས་པའི་འཐབ་མོ་བ་ཁྲི་ཚོ་གཉིས་དང་སྟོང་ཕྲག་གཉིས་ལྷག་བསད་སོང་དེ་ནས་དམག་མི་ཁྲི་ཚོ་བཞི་ལྷག་ནི་རྨས་སོང་ད་ལྟའི་བར་དུ་ཡུ་ཁི་རེན་གི་དམག་འཁྲུག Wagner གླས་དམག་ཚོགས་པའི་འཐབ་མོ་བ་ཁྲི་ཚོ་བདུན་དང་སྟོང་ཕྲག་བརྒྱད་ཞུགས་པ་ཡིན་ཟེར་དེ་འདྲ་ཁོ་རང་གིས་བེད་དུ་ཁྱབ་བསྒྲགས་བྱས་འདུག་ད Wagner གླས་དམག་ཚོགས་པའི་དམག་མི་མང་ཆེ་བ་ཤི་ས་དེ་ད་ལོ་གཅིག་ལྷག་དེ་ཡུ་ཁི་རེན་གི Bakhmut ཟེར་བའི་གྲོང་ཁྱེར་དེ་འཐབ་འཁྲུག་རྒྱག་པའི་སྐབས་དེ་བེད་དུ་ད Wagner གླས་དམག་ཚོགས་པའི

ད Wagner གླས་དམག་ཚོགས་པའི་འཐབ་མོ་བ་མང་ཆེ་བ་དེ་ཨུ་རུ་སུའི་བཙོན་ཁང་ཁག་ནས་བསྡུས་པའི་བཙོན་པ་ཚོ་རེད་ད་ཁོ་རང་ཚོ་ཁྱེད་རང་ཚོ་ཟླ་བ་དྲུག་གི་ནང་དམག་བརྒྱབ་ནས་དམག་གི་ཞབས་ཕྱི་བསྒྲུབས་པ་ཡིན་ན་ཟླ་བ་དྲུག་གི་རྗེས་སུ་ཁྱེད་རང་ཚོ་ལོག་ན་འགྲིག་གི་རེད་ཡང་ན་མུ་མཐུད་ནས་བསྡད་ན་འགྲིག་གི་རེད་ཁྱེད་རང་ཚོ་སྔོན་མ་ནག་ཉེས་ཡོད་པ་དེ་ཚོ་རྩ་ནས་ཉེས་ཡངས་ཡིན་ཟེར་དེ་འདྲ་བྱས་ཡོད་རེད། ད་ཝེ་གི་ནར་གླས་དམག་ཚོགས་པས་ནི་གྱེན་ལོག་བྱས་ཚར་བའི་རྗེས་ལ་ཕུའུ་ཀྲིན་གྱིས་ནི་ད་ཝེ་གི་ནར་གླས་དམག་ཚོགས་པར་ཆ་རྐྱེན་དོན་ཚན་གསུམ་བཏོན་པ་རེད་ད་གླས་དམག་ཚོགས་པ་དེ་ནི་མེད་པར་གཏོང་གི་ཡིན། གླས་དམག་ཚོགས་པའི་ནི་འཐབ་མོ་བ་དེ་ཚོ་ཨུ་རུ་སུའི་གཞུང་དམག་གི་ཁོངས་སུ་ཟླ་སྒྲིལ་བྱེད་ཡའི་འདམ་ཀ་དང་གཅིག་དེ་མིན་ན་སོ་སོ་གི་རང་ཁྱིམ་དུ་ལོག་རྒྱུ་དང་གཉིས་དེ་མིན་ན་བྷི་རི་གོ་ཤི་ནི་ཁྱིམ་མཚེས་རྒྱལ་ཁབ་བེ་ལོ་རུ་སི་ནི་རྒྱང་ཕུད་བཏང་བ་ཡིན་ནི་ཁྱེད་རང་ཚོ་བྷི་རི་གོ་ཤིན་གི་རྗེས་སུ་འབྲངས་ནས་བེ་ལོ་རུ་སི་ཕྱིན་ན་འགྲིག་གི་རེད་དེ་འདྲ་འདམ་ཀ་གསུམ་སྤྲད་པ་མ་ཟད་ཨུ་རུ་སུའི་རྒྱལ་ས་རྙིང་པ Saint Petersburg ལ Wagner གླས་དམག་ཚོགས་པའི་ལས་ཁུངས་ཡོད་པ་དེ་སྒོ་བརྒྱབ་ལས་ཁུངས་ཀྱི་ལས་རྟགས་ར་དེ་འདྲ་ཚང་མ་བསུབ་དེ་ནས་བེ་ཏི་བྷི་རི་གོ་ཤིན་གི་ཁྱིམ་ལ་ཨུ་རུ་སུའི་བདེ་འཇགས་དྲག་ཆས་ཉེན་རྟོག་པས་སྔོག་བཤེར་བྱས་ནས་ད་མཚོན་ཆ་དང་དངུལ་སྒོར།

ཕུ་ཊིན་ཡོད་ས་དང་ཕི་རི་གོ་ཞིན་ཡོད་ས་གྲོང་ཁྱེར་གཅིག་གི་ནང་ན་འདུག་ཟེར་གནས་ཚུལ་དེ་འདྲ་ཐོན་འདུག་ད་དེ་ནས་ཝེ་གི་ནར་གླས་དམག་ཚོགས་པས་གྱེན་ལོག་བྱས་ནས་ཕུ་ཊིན་གྱི་སྲིད་དབང་དེ་མགོ་རྟིང་སློག་ཐུབ་ཡོད་པ་མ་རེད་དེ། གྱེན་ལོག་དེས་ད་ཕུ་ཊིན་གྱིས་ལོ་ཉི་ཤུ་རྩ་གསུམ་ལ་སྲིད་དབང་བཟུང་བའི་རིང་དེ་བྱུང་མྱོང་མེད་པའི་གནས་ད་དབང་ཐང་ཉམས་པའི་གནས་ཚུལ་ཅིག་བྱུང་འདུག་ཟེར་གསར་འགྱུར་ནང་ཡོངས་གྲགས་སུ་ཐོན་གི་ཐོན་གི་འདུག་ད་ད་ལྟ་ཕུ་ཊིན་གྱི་སྲིད་དབང་དེ་བརྟན་པོ་མེད་པར་གྱུར་ཡོད་པ་དང་ད་དུས་ཚོད་སྔ་ཕྱི་མ་གཏོགས་ཕུ་ཊིན་ཡང་ན་ནང་ཁོངས་ནས་མགོ་རྟིང་སློག་ཡང་ན་ཨུ་རུ་སུར་འགྱུར་བ་ཆེན་པོ་ཅིག་ཐེབས་ཀྱི་རེད་ཟེར་གནས་ཚུལ་མང་པོ་ཅིག་ཐོན་གྱི་ཡོད་པ་བཅས། ང་ཚོས་རྩོམ་སྒྲིག་པའི་གཏམ་ཚོགས་ལེ་ཚན་འདི་ནས་མཇུག་བསྡུ་ཞུ་རྒྱུ་ཡིན། རྣམ་པ་ཚོས་ང་ཚོའི་ལས་རིམ་གསན་གཟིགས་གནང་བར་བཀའ་དྲིན་ཆེ།